ཕྱོགས་རང་གཅིག་པ་ཡིན་ན་ང་ཚོ་བཅུ་བཞི་གི་སྐྱབས་སེམས་ཞུ་ཉེན་འགྲོ་བའི་ས་རེད་དེ་ལྟར་ན་གཟུགས་མེད་ཀྱི་ཀུན་གཞི་ལ་དམིགས་པ་མེད་པར། འགྱུར་ཏེ་ཟེར་ཏེ་ད། དེ་ནས་འགྲོ་ཡི་ར། གཟུགས་ཅན་གྱི་སྣོད་བཅུད་ནི་མི་སྣང་ལ། དེ་ནས་བག་ཆགས་དམིགས་པར་འཇོག་པའི་གི་དོན་ཡང་མེད་པའི་ཕྱིར་རོ། དོགས་པ་ལའང་དེ་དེ་འདྲའི་སྐྱེད་ལས་དགོས་རོ། དེ་ནས་གཟུགས་མེད་ཀྱི་ཀུན་གཞི་ལ་ད་གཟུགས་ཀྱི་སྣོད་བཅུད་སྣང་གི་མ་རེད་ཟེར་ཡིན་ན་མང་པོ་བྱེད་གྲོགས་ཚར། དེ་ཡིན་པ་ཡིན་ན་ད་གཟུགས་མེད་ཀྱི་ཀུན་གཞི་དེ་ལ་དམིགས་པ་མེད་པར་ཆགས་འགྲོ་གི་འདུག། ག་རེ་བྱས་ནས་ཟེར་ན་གཟུགས་ཅན་གྱི་སྣོད་བཅུད་དེ་ནི་མི་སྣང། བག་ཆགས་དམིགས་པར་འཇོག་པའི་ཀྱི་དོན་མ་ཚང་བ་རེད་ཟེར་ཏེ། བག་ཆགས་དམིགས་པར་འཇོག་པའི་དོན་ག་རེ་རེད་ཟེར་ན། བག་ཆགས་ཀྱི་དབང་གིས་དབང་དང་ལུས་སུ་སྣང་བས་ན་བག་ཆགས་དམིགས་པར་བཞག་པ་ཡིན་པ་ཅེས་དང། དེའི་དོན་དེ་ཡང་དངོས་སུ་མི་འདུག་བ། མེད་པ་ཡིན་ཙང་ད་དམིགས་པ་མེད་པར་ཆགས་འགྲོ་གི་འདུག། ད་དམིགས་པ་མེད་པར་ཆགས་འགྲོ་གི་འདུག་དམིགས་པ་མེད་པ་དེ་ལ། ཨ་ནི་འདོད་ན་དམིགས་པ་དང་བྲལ་བའི་ཤེས་པ་ཁས་བླང་དགོས་པར་འགྱུར་རོ། དམིགས་པ་མེད་པར་འདོད་ཟེར་ན་དམིགས་པ་དང་བྲལ་བ་སྟེ་དམིགས་པ་དང་བྲལ་བ་སྟེ་དམིགས་པ་མེད་པའི་ཤེས་པ་ཅིག་ཆགས་འགྲོ་གི་འདུག་པ་ཟེར་ལབ་པ་ཡིན་ནམ་ཞེ་ན། ཉེས་པ་མེད་དེ་ཟེར་ལབ་སྟེ། དམིགས་པ་མེད་པའི་ཀྱི་ཉེས་པ་མེད་དེ་ཟེར་ལབ་སྟངས་ཅིག། དམིགས་པ་མེད་ན་ཡང་སྐྱོན་ཡོད་མ་རེད་དམིགས་པ་མེད་ཆོག་ཤེས་པ་ཡོད་ཆོག་རེད་ལབ་སྟངས་ཅིག་རེད་པ། གཉིས་འགྲོ་བ་ང་ཚོས་མ་གོ་ན། དེ་ནི་དམིགས་པ་མེད་པའི་གི་ཉེས་པ་ཡང་མེད་དེ་ལབ་ན་ལབ་ཡས་ཡོད་རེད། དམིགས་པ་དེ་ག་རེ་རེད་ཟེར་ལབ་ཅིག་སྒང་ལ་བག་ཆགས་ལ་སོགས་པ་དེ་ཚོ་སྣང་བའི་དམིགས་པ་མ་ཡིན་ན་ཡང་ཁོ་རང་དམིགས་པ་ཙམ་བཞག་ཆོག་གི་རེད་ལབ་ཡས་ཅིག། ཡང་མིན་ན་དམིགས་པ་མེད་པ་ཡིན་ན་ཡང་སྐྱོན་ཡོད་མ་རེད། རེད་པ། དམིགས་པ་མེད་པ་ཡིན་ན་ཉེས་པ་མེད་སྐྱོན་མེད་དེ་དམིགས་པ་མེད་ཆོག་གི་ཤེས་པ་མང་པོ་ཡོད་པའི་ཕྱིར་རོ་ཟེར་གྱི་རོ། འོ་དེ། ད་འདི་ལ་ཡང་ཕྱི་རོལ་གྱི་དམིགས་པ་མེད་ན་ཟེར་ལབ་སྟངས་འདུག་ད་དེ་ཅི། ད་དེའི་ཁུངས་ག་རེ་ཟེར་ན་ཐེག་པ་ཆེན་པོ་བསྡུས་པ་ལས། འདས་སོགས་དེ་བཞིན་རྨི་ལམ་དང་ཟེར་ལབ་དུས། འདས་སོགས་ཟེར་ལབ་ན་འདས་པ་དང་མ་འོངས་པ་གཉིས་པོ་དེ་རྟག་པ་རེད་པ། ཨེ་རེད། རྟག་པ་ཡིན་པ་ཡིན་ཙང། ཨ་ནི་དེ་དག་ལ་དམིགས་པའི་གི་ད་ལྟ་བའི་ཤེས་པ་འདིས།

དེ་ནས་ད་ལྟ་འདིའི་ནང་ལོགས་ལ། ཤེས་བྱེད་གླེགས་བུ་མི་འདྲ་བ་གར་སྟེ་ཆུ་འབབ། ཆུ་འབབ་སྐོར་གྱི་ཡོད་པ། བརླན་ཞིང་གཤེར་བ་ཕོར་པ་གང་ལ་ལྷ་དང་མི་ཡི་དྭགས་གསུམ་གྱིས་ཐུན་མོང་ལྟ་བ་དེའི་ཚེ་ན་ཟེར་གྱི་ཡོད་པ། དེ་ཡང་ཡོད་རེད་ཐེག་བསྡུས་ཁོ་རང་ནང་ལ་གོ་དེ་སྐྱེ། ད་དེ་ཡིན་ད། འདས་སོགས་དེ་བཞིན་རྨི་ལམ་དང་གཟུགས་བརྙན་རྣམ་པ་གཉིས་པོ་ཡང་དམིགས་པ་ཡོད་པ་མ་ཡིན་པས་དེ་ལ་དམིགས་པ་རུང་ཕྱིར་རོ། དམིགས་པའི་སྟོབས་ཀྱིས་བསྐྱེད་པ་མ་ཡིན་པ་རེད་དམིགས་པ་ལ་བལྟོས་པ་མ་ཡིན་པ་རེད་དེ་ཡིན་པ་ཡིན་ན་ཡང་དེ་དག་ལ་ཡང་དམིགས་པ་བཞག་ཆོག་གི་རེད་ད་ཕྱི་རོལ་གྱི་དམིགས་པ་ལ་མ་བལྟོས་པ་ཡིན་ན་ཡང་ཁོ་རང་ལ་སོགས་ལ་དམིགས་པ་བཞག་ཆོག་གི་རེད་ལབ་སྟངས་ཅིག་ཡང་མིན་ན་དེ་དག་རང་བཞིན་གྱིས་ཡོད་པ་དེ་བཞག་ཐུབ་གི་རེད་ལབ་ཡས་དེ་རེད་ཨེ། ད་ཁྱེད་ཚོ་ལ་ཕལ་ཆེར་ཡོད་མེད་ན་ཐེག་བསྡུས་འདི་རེད་ད་ཀློག་ཐུབ་ས་རེད་བསོད་ན་པ་ཀློག་བྱ་ར། ཀུན་གཞི་རྒྱ་ཆེར་འགྲེལ་གྱི་ཡོད་ན་མེད་ན་ཆ་ཚང་འདི་ནས་ཡོད་ད། ལ། ཀུན་གཞི་གི་ནང་ལོགས་ལ་མང་ཆེ་བ་འདིའི་ཚིག་དྲངས་ཀྱང། གཟུགས་སྟངས་འདིའི་ཚིག་ཕྲག་པོ་མང་པོ་ཞིག་སླེབས་པས་ཡིན་འདུག་མང་ཆེ་བ་འདིའི་ཚིག་རེད་ཀྱང། ཚིག་ཐུན་དེ་བས་དང། ད་ཀུན་གཞི་ཡོད་ན་མེད་ན་དེ་བྲེལ་ཞིག་ཀྱང་ཡོད་རེད་ཁྱེད་རང་མོ་རྒྱུད་ཀུན་གཞི་རྒྱ་ཆེ་འགྲེལ་ཞིག་ཡོད་ན་མེད་ན་དེ་ཁྱེད་རང་ཚོ་དཔེ་ཀློག་རྒྱག་ཐུབ་ངེས་ཡོད་ན་ནི་ཡག་པོ་ཡོད་རེད། ད་ཁོ་རང་ང་ལ་གོ་དགོས་རེད་བ། ལྷའི། དེ་སྔོན་ལས་ཟ། དེ་པས་གོ་ཡོ་རེ། མོ་དེ། ཁྱེད་རང་ད་འདིའི་ནང་ལོགས་ལ་ཡོང་དགོས་བ་ད་ད་ལྟ་དེ་ཚོས་རེག་ཏེ་དེ་རེད་བྱ། ཨོ་དེ་ཅིག་ལྟ་གས་ཅིག་ད་མང་པོ་མི་དགོས་བ་བྱས། ཞེས་གསུངས་པ་ལྟར་ཤེས་པ་ཐམས་ཅད་དམིགས་པ་ལ་ལྟོས་པ་མ་རེད་ཟེར་ལ་བོར་ད་སྐྱེས་རོ་མོ་ཀྱི་འགྲེལ་བཤད་བྱ་འོང་དུས་སྐྱེས་དང་ཤེས་པ་ཐམས་ཅད་ལ་དམིགས་པ་ལ་ལྟོས་པ་མ་རེད་ཟེར་དུས་ཐིག་ཐུལ་ཁོ་རང་གི་ནང་བཞིན་བྱས་པ་ཡིན་ན་ཤེས་པ་ཐམས་ཅད་དམིགས་པ་ལ་ལྟོས་པ་མ་རེད་ཟེར་ཏེ་ཤེས་པ་ཐམས་ཅད་ཕྱི་རོལ་གྱི་དམིགས་པ་ལ་ལྟོས་པ་མ་རེད། ལ། ལྟོས་དགོས་ཀྱི་མ་རེད། ག་རེ་བྱས་ནས། དེ་དུས་ཀྱི་སྐབས་སུ་ཕྱི་དོན་ཡོད་མ་རེད་ལ། ཤེས་པ་རང་བཞིན་གྱིས་ཡོད་ལ། དེ་དཔེ་རེད་ད། བྱས་ཙང། དེ་ཡིན་ཙང། ཤེས་པ་ཐམས་ཅད་ཕྱི་རོལ་གྱི་དམིགས་པ་ཡོད་པ་ལ་ལྟོས་མི་དགོས། བྱེ་བྲག་ཏུ་ཀུན་གཞི་དེ་ནི། སྔོན་གྱི། ཨ་ནི། དགེ་མི་དགེའི་ལས་ཀྱིས་བདེ་འགྲོ་དང་ངན་འགྲོ་གར་འཕངས་ནས། ཇི་སྲིད་མ་ཤི་ཡི་བར་དུ་ཇི་སྲིད་ལ་ནི་ཚེ་ཇི་སྲིད་མ་ཤི་ཡི་བར་དུ། སྐད་ཅིག་ཀྱང་མི་ལྡོག་པས་ན་ཀུན་གཞི་དེ། ཡོད་པ་དམིགས་པ་ལ་ལྟོས་བསྡད་ཀྱི་ཡོད་བ་ཡིན་ན་དམིགས་པ་མ་འཕྲད་པའི་གནས་སྐབས་སུ་ལྡོག་འགྲོ་གི་ཡོད་བ་དང་དམིགས་པ་དང་འཕྲད་པའི་གནས་སྐབས་སུ་ཀུན་གཞི་ཚུར་སླེབས་ཡོང་ཡག་ཅིག་ཡོད་རེད་བ། དེ་དེ་རྩ་བ་ཉིད་ནས་ཡོད་མ་རེད་ཟེར། ཁོ་ག་རེ་རེད་ཟེར་ན། སྔོན་ཆད་དགེ་བ་དང་མི་དགེ་བའི་གང་ཟག་ཁོ་རང་དང་མཉམ་དུ་ཨ་ནེ་འཕེན་བྱེད་ཀྱི་ལས་དེ་འཕང་རྒྱག་པ་རེད། ལས་དེའི་རྣམ་སྨིན་མ་རྫོགས་པའམ་ཡང་ན་གང་ཟག་ཁོ་རང་ཚེ་མ་འཕོ་བའི་བར་དུ་ཀུན་གཞི་དེ་མི་ལྡོག་པས་ན། འཕེན་བྱེད་ཀྱི་ལས་ཀྱི་སྟོབས་ཀྱིས་འཇུག་གི་སྣང་བའི་དམིགས་པ་ལ་ལྟོས་ནས་ནི་མ་ཡིན་ནོ་ཟེར་རེད་ད། འཕེན་བྱེད་ཀྱི་ལས་ཀྱི་སྟོབས་ཀྱིས་འཇུག་གི་ཡོད་རེད་ཁོ་ཡོད་མིན་རྗེས་སུ་འཇུག་ལྡོག་དེ་ག་རེ་བྱེད་ཀྱི་རེད་ཟེར་ན་འཕེན་བྱེད་ཀྱི་ལས་རང་ལས་མ་གཏོགས་སྣང་བའི་དམིགས་པ་ལ་ལྟོས་པ་མ་རེད་སྣང་བའི་དམིགས་པ་ལ་ལྟོས་སོང་ན་སྣང་བའི་དམིགས་པ་ཡོད་ན་ཡོང་བ་དང་མེད་ན་མེད་འགྲོ་ཡ་ཅིག་ཆགས་འགྲོ་གི་རེད་དེ་ཡིན་པ་ཡིན་ན་གཟུགས་མེད་ཀྱི་ཀུན་གཞི་དེ་ལ་རེད་པ། ཨ་ནི་གཟུགས་མེད་ཀྱི་ཀུན་གཞི་དེ་དེ་ནས་མེད་རིགས་ཀྱི་ཐལ་བ་དོར་བ་སྣང་བའི་དམིགས་པ་ཡོད་མ་རེད་བ།

བག། དེ་ཡང་བག་ཆགས་དམིགས་པར་འགྱུར་བའི་དེ་དོན་དངོས་སུ་ད་ཡོད་མ་རེད། དངོས་སུ་དོན་མེད་དེ། བག་ཆགས་དམིགས་པར་འགྱུར་བའི་དངོས་ཀྱི་དོན་དེ་ག་རེ་རེད་ཟེར་ན། བག་ཆགས་ཀྱི་དབང་གིས་དབང་དོན་ལུས་སུ་སྣང་བ་ན། བག་ཆགས་དམིགས་པར་འཇོག་གི་ཡོད་པ། ཡིན་ཙང་གཟུགས་མེད་ཀྱི་གནས་སྐབས་སུ་བག་ཆགས་ཀྱི་དབང་གིས་དབང་པོ་གཟུགས་ཅན་པར་སྣང་བ་དང་དོན་གཟུགས་སོགས་དོན་ལྔ་སྣང་བ་ཡོད་མ་རེད་ཀུན་གཞི་དེ་མེད་དུས། བག་ཆགས་དམིགས་པར་གྱུར་པའི་དེ་དོན་དངོས་སུ་མེད་ཀྱང། ཡིན་ན་ཡང་བག་ཆགས་དམིགས་པར་གྱུར་པའི་དོན་ཅིག་ཡོད། ད་རེས་དེའི་མཐུས་གནས་དོན་ཞེས་བྱ་བའི་གནས་དོན་ལུས་སུ་སྣང་རུང་ཡིན་པས་དམིགས་པར་འགྱུར། ད་ལྟ་གཟུགས་མེད་དུ་ཡོད་པའི་གནས་སྐབས་སུ་དབང་དོན་ལུས་སུ་སྣང་གི་མེད་པ་ཡིན་ན་ཡང་མ་འོངས་པ་ན་དེའི་བག་ཆགས་དེ་ཡི་སྟོབས་ཀྱིས་སྣང་རུང་དུ་བྱེད་ཀྱི་ཡོད་པ་ཡིན་ཙང། དེ་འདྲ་བའི་གཟུགས་མེད་ཀུན་གཞིའི་སྟེང་གི་བག་ཆགས་དེ་གཟུགས་མེད་ཀྱི་ཀུན་གཞིའི་དམིགས་པ་བཞག་ཐུབ་ཀྱི་རེད། ད་ལྟ་དངོས་སུ་སྣང་བའི་རྐྱེན་བྱེད་ཀྱི་མེད་པ་ཡིན་ན་ཡང་མ་འོངས་པ་ན་སྣང་རུང་གི་རྐྱེན་དེ་བྱེད་ཀྱི་ཡོད་པ་ཡིན་ཙང་རེད་པ། ཨ་ནི་དེ་དམིགས་པ་བཞག་པ་ཡིན། དམིགས་པར་འཇོག་སྟེ། དཔེར་ན་སྦྱང་ན་གནས་པའི་ས་བོན་དེ་རྐྱེན་དང་འཕྲད་ན་མྱུ་གུ་སྐྱེ་རུང་ཡིན་པས་མྱུ་གུ་སྐྱེ་རྒྱུའི་རྐྱེན་བརྗོད་པ་བཞིན་ནོ། སྦྱང་ན་གནས་པ། སྦྱང་ཟེར་དུས་ག་བ་རེད་ཟེར་ན། བང་མཛོད་ན། ལབ་དགོས་ཀྱི་རེད། ཡིན་པའི་ཕྱིར་རོ།

ས་བོན་དེ་རྐྱེན་དང་འཕྲད་ན་མྱུ་གུ་སྐྱེ་རུང་ཆགས་ཀྱི་ཡོད་མ་གཏོགས་ད་ལྟ་སྐྱེ་གི་ཡོད་མ་རེད་བ། མེད་པ་ཡིན་ཙང་མེད་པ་ཡིན་ན་ཡང་ཁོ་མྱུ་གུའི་རྐྱེན་རེད་ཟེར་ན་དུས་ཙམ་ལ་མ་འོངས་པ་ན་མྱུ་གུ་སྐྱེ་གི་ཡོད་པ་ཡིན་ཙང་དེ་རེད་ཁོ་མྱུ་གུའི་རྐྱེན་རེད་ལབ་ཀྱི་རེད་བ་དཔེ་དེ་ནང་བཞིན་རེད་འོ་དེ་བྱས་ཙང། སྦྱང་ཟེར་དུས་ཆུ་ལུད་ཀྱིས་སྦྱང་བ་བྱས་པ་ཡིན་པས་ན་སྦྱང་ཞེས་ཟེར་དངོས་གནས་བྱས་ན་ད་སྦྱང་ཟེར་དུས་བང་མཛོད་ལ་གོ་ཡ་གཅིག་ཡོད་རེད་ད། བང་མཛོད་ལ་སྦྱང་ཟེར་ན་ཡང་འགྲེལ་བྱེད་ཆོག་ཆོག་ལབ་ན། བང་མཛོད་ལ་སྦྱང་ལ་གོ་ཡ་བྱས་ནས། སྦྱང་ཟེར་དུས་ཙམ་པ་ལ་བཞག་ནས་དེ་གནས་ཚིག་ཡི་གེ་འདྲ་བོ་ཡིན་པའི་ཆ་ནས་སྦྱང་ཟེར་བྱས་ན་མ་གཏོགས་གཞན་པ་ཡོད་མ་ཐག་འདིའི་སྦྱང་ཟེར་དུས་ཙམ་ཆུ་ལུད་ཀྱིས་སྦྱང་བ་བྱེད་པ་ཟེར་བ་རེད་རེད། འོ་ཡ། ད་དེ་ཡིན་ད། ད་དེ་ལྟར་ན་གཟུགས་མེད་ཀྱི་ཀུན་གཞི་ལ་གཟུགས་ཅན་གྱི་སྣོད་བཅུད་སྣང་ཞེས་ཁ་ཅིག་འདོད་པ་ནོན་པ་ཉིད་དུ་གྱུར་ཏོ། ད་དེ་འདྲའི་བྱས་ཡོང་དུས་གང་ག། ཨ་ནི། གང་ག་ད་སྐྱོན་མང་པོ་ཞིག་བཏང་ཚར་བ། བཏང་ཚར། ཨ་ནི་དམིགས་པ་མེད་པ་ཡིན་ན་ཡང་སྐྱོན་མ་རེད་སྣང་བའི་དམིགས་པ་ལ་ལྟོས་པ་མ་རེད་ཡིན་པ་ཡིན་ན་སྐྱེ་སྟངས་མི་སྣང་བའི་དམིགས་པ་ཡོད་རེད་ཟེར་དེ་ཚོ་མང་པོ་ཅིག་བཞག་དེ་ན་ད་རྩེ་གྱིས་མ་བྱེད་ཀྱི་ཁས་བླངས་པ་ཡིན་ན་གཟུགས་མེད་ཀྱི་ཀུན་གཞི་ལ་གཟུགས་ཀྱི་སྣོད་བཅུད་སྣང་གི་མ་རེད་བ། སྣང་གི་མེད་པ་ཡིན་ན་ཁ་ཅིག་གིས་སྣང་གི་རེད་ལབ་ཡ་འདོད་པའི་ཨ་ནི་འདོད་པ་ཅིག་ཡོད་རོ། ནོན་པ་ཉིད་དུ་གྱུར་ཏོ་ཟེར་དུས་ད་ནུས་མེད་དུ་བྱས་ཚར་བ་རེད་ཟེར་རེད་ནོན་པ་ཉིད་དུ། འགྲོ་བ་མི་གཅིག་ལ་པས། རྟགས་ཁོ་ན་ཁས་ལེན་གྱི་ཡོད་པ་ཡིན་ན་གང་ག་རྩ་ཁ་འདྲ་བོ་བཏགས་ཀྱང་ན་ཨ་ནི་ནུས་མེད་དུ་ཟེར་བ། ནོན་པ་ཉིད་དུ་གྱུར་ཏོ། ནུས་མེད་དུ་གྱུར་ཏོ། གཟུགས་མེད་དེ་དེ་ལྟར་ཡིན་ན་ས་མ་འགྲོ་གི་མ་རེད་རེད། དང་པོ་དེ་ལ་ཨེ་ཟ་མོ་ཤོར་ད། ད། སྡོམ་རྒྱག་འདི་གང་ན་གཟུགས་མེད་ཀྱི་ཀུན་གཞི་ལ་དམིགས་པ་འདུག་མི་འདུག་ཟེར་ན་དམིགས་པ་གཅིག་ད་འདུག་ཟེར་སྣང་བའི་དམིགས་པ་མི་འདུག་ཟེར་རེད། དེ་ཡང་ཁྱོད་རང་སུ་ལྟ། སྣང་བའི་དམིགས་པ་ཡོད་ཟེར་ན་ཁས་ལེན་གྱི་གཅིག་འདུག་ཨ། སྣང་བའི་དམིགས་པ་འདུག་གས་ཟེར་ན།

ཡ། ད་གང་ཡང་མཐོང་གི་མི་འདུག་གང་ཡང་མི་འདུག་བ་ད་ཁོ། རེད་བ། ཡུལ། ད་ཡུལ་ཅན་ནི་རེད་མི་འདུག་རེད་བ། ཤེས་པ་རེད་ཤག་ད་ཡང་ཏིག་ཤོད་ཀྱི་འདུག་བ། ད་ད་ཡིན་ད། ད་བ་ད་གཟུགས་མེད་ཀྱི་ཀུན་གཞི་དེ་ཆོས་ཅན་ཁྱོད་ཀྱི་སྣང་ཡུལ་མེད་པར་ཐལ། རེད་བ། གཟུང་ཡུལ་ཡང་མེད་པར་ཐལ། མངོན་སུམ་ཡིན་པའི་ཕྱིར། ཨང་དེ་པས་ཧོ་ད་མངོན་སུམ་ཡིན་པར་ཐལ། ཨང། མངོན་སུམ་དེ་ལ་མངོན་སུམ་ཚད་མ་དང་ཚད་མིན་གཉིས་ཡིན་ན་ནི་ཚད་མིན་ཡིན་པའི་ཕྱིར།

ཁམས་འོག་མ་གཉིས་འདོད་ཁམས་དང་གཟུགས་ཁམས་གཉིས་ཀྱི་ཀུན་གཞི་ལ། ཀུན་གཞི་གཅིག་ལ་སྣོད་བཅུད་ཇི་སྙེད་ཐམས་ཅད་སྣང་ངམ་ཞེ་ན་འོ་ན་སེམས་ཅན་གཅིག་གི་ནི་ཟེར་བ་གཟུགས་མེད་ཀྱི་འོ། འདོད་ཁམས་དང་གཟུགས་ཁམས་ཀྱི་རྒྱུད་ཀྱི་ཀུན་གཞི་གཅིག་ལ། སྣོད་དང་བཅུད་ཐམས་ཅད་སྣང་ན་གཟུགས་ཁམས་ཀྱི་ལྷ་ལ་དམྱལ་བ་སྣང་བར་འགྱུར་བ་དང། དམྱལ་བ་ལ་ཡང་ལྷ་རྣམས་ཀྱི་སྣོད་བཅུད་སྣང་བར་འགྱུར་བ་དང། ཐ་མལ་རྣམས་ལ་སྐལ་པ་ཡོད་ན་ཚོགས་པ་སྣང་བར་འགྱུར་ས་ཐོག་ཏུ་དེ་རེད་དོ།

ཐ་མལ་རྣམས་ལ་བསྐལ་བའི་ཡུལ་ལ་སོགས་པ་སྣང་བར་འགྱུར་ཟེར་དུས་སོ་སྐྱེ་ཐ་མལ་པ་དེ་ཚོ་ལ་ཡུལ་གྱིས་བསྐལ་བ་འདི་ནས་སྒྲ་མི་སྙན་དང་བ་ལང་སྤྱོད་ལ་སོགས་པ་ཐག་རིང་པོ་ཡིན་པ། དུས་ཀྱིས་བསྐལ་བ། བསྐལ་པ་ཚེ་ལོ་དཔག་ཏུ་མེད་པའི་སྔ་རོལ་གྱི་དངོས་པོ་དེ་ཚོ་ཐམས་ཅད་ཡང་ད་ལྟ་ང་ཚོའི་ཡུལ་ཆོས་ཀྱི་ཀུན་གཞི་ལ་སྣང་བའི་ཐལ་བ་ཡོད་རེད་ཟེར་ཏེ་མདོ་འདྲ་དེའི་འགྲོ་བ་བྱེད།

ཨ་ནི་ལྕགས་སྲེག་མཚན་ཉིད་པར་སྣང་བའི་ཀྱི་བག་ཆགས་སད་སྟོབས་ཀྱིས་སྣང་དགོས་རེད། དེ་ཡིན་པ་ཡིན་ན་དམྱལ་བར་སྐྱེ་བ་འཕེན་བྱེད་ཀྱི་ལས་ཀྱི་བག་ཆགས་སད་སྟོབས་ཀྱིས་སྣང་དགོས་རེད། དེ་ཡིན་ན་དམྱལ་བའི་སྡུག་བསྔལ་དེ་མྱོང་དགོས་རེད། འདོད་ན། དེ་དག་ལ་སྡུག་བསྔལ་གྱི་གདུང་བ་ཡོད་པར་འགྱུར་ཏེ། དེ་དག་གི་ཀུན་གཞིའི་སྟེང་གི་དམྱལ་སྣང་མཚན་ཉིད་པར་སྣང་བའི་ས་བོན་སད་པའི་ཕྱིར་རོ། དེ་ནི་མ་གྲུབ་པ་ཡང་མ་ཡིན་ཏེ། དམྱལ་སྣང་དེ་ཀུན་གཞི་ལ་དངོས་སུ་སྣང་ལ། དམྱལ་བའི་སྣང་བ་ལྕགས་སྲེག་ལ་སོགས་པ་དེ་ཀུན་གཞི་ལ་དངོས་སུ་སྣང་ལ། དེ་ཡང་བག་ཆགས་སད་པ་ལ་ཨ་ནི་ལྟོས་པའི་ཕྱིར། གཉེན་སྣང་དེ་སྐུའི་རྗེས་ལ་དངོས་སུ་སྣང། སྐུའི་རྗེས་ལ་སྣང་བ་དེ་ཡང་དེ་ནི་བག་ཆགས་ཚོལ་བ་ལ་བརྟུལ་བས་བྱས། ད་བག་ཆགས་ཚོལ་བ་ལ་བརྟུལ་བ་ཡིན་ན་བག་ཆགས་དེ་ག་རེ་རེད་ཟེར་ཏེ། གང་ལྟར་མི་དགེ་བའི་ལས་སྐྱེས་ཀྱི་བག་ཆགས་ཚོལ་བ་ལ་བརྟུལ་དགོས་པར་མ་གཏོགས་དགེ་བའི་ལས་སྐྱེས་ཀྱི་བག་ཆགས་ཚོལ་བ་ལ་བརྟེན་ནས་སྐུའི་རྗེས་ལ་གཉེན་སྣང་འབྱུང་ས་ཡོད་མ་རེད་བ། དེའི་ཕྱིར། མ་ངེས་པ་ཡང་མ་ཡིན་ཏེ།

ཡིས། རེད་བ་ཡིད་དུ་འོང་གི་ཡུལ་སྣང་བས་ཕན་གནོད་དུ་འགྱུར་བ་བཞིན་ནོ་ཞེས་ཟེར། དེ་ནས་ཀུན་གཞི་ལ་དམྱལ་བའི་སྡུག་བསྔལ་ལ་སོགས་པ་དེ་ཚོ་སྣང་གི་ཡོད་པ་ཡིན་ན་ད་གང་ལྟར་ཚོར་བ་སྡུག་བསྔལ་ལ་སོགས་པ་དེ་ཚོ་སྐྱེ་འགྲོ་གི་རེད། རེད་བ་ཡ་ག་རེ་རེད་ཟེར་ན། བག་ཆགས་ཀྱི་ནུས་པ་ལ་བརྟེན་ནས་སྣང་གི་ཡོད་རེད་བ། བག་ཆགས་ཀྱི་ནུས་པ་ལ་བརྟེན་ནས་སྣང་ཕྱིན་ཆད་ལ། ཨ་ནི་དེའི་གི་ཕན་གནོད་བརྒྱ་ཆ་བརྒྱ་འབྱོར་འགྲོ་གི་རེད་ད། དཔེར་ན། རྨི་ལམ་གྱི་དུས་སུ་ཡིད་དུ་འོང་མི་འོང་གི་ཡུལ་སྣང་བས་ཕན་གནོད་དུ་འགྱུར་བ་བཞིན་དུ་ཡིད་དུ་འོང་བ་དང་མི་འོང་བའི་གི་གཟུགས་མཐོང་དུས་གང་ལ་ཕན་གནོད་དུ་འགྱུར་དགོས་རེད་ག་རེ་བྱས་ནས་ཟེར་ན། རྨི་ལམ་གྱི་གནས་སྐབས་དེ་ཡང་བག་ཆགས་ལ་བརྟེན་ནས་འབྱུང་དགོས་རེད་ད་ང་ཚོ། རེད། རྨི་ལམ་གྱི། དཔེར་ན་རྨི་ལམ་གྱི་གནས་སྐབས་མང་ཆེ་བ་རྨི་ལམ་ག་འདྲ་ཅིག་གཏོང་ཡོད་རེད་ཟེར་ན་ང་ཚོ་ལབ་གི་ཡོད་རེད་ད། དེ་རིང་ཉིན་མོའི་གི་ལུས་ངག་གི་སྤྱོད་ལམ་ག་རེ་ཡིན་ན་དེ་དང་འབྲེལ་བའི་སྒོ་ནས་སྣང་ཡོང་གི་ཡོད་རེད་ད། མང་ཆེ་བ་རེད། དེ་ཡིན་པ་ཡིན་ན་ཡིན་དེ་མིན་པ་ཡིན་ན་ན་སྔ་མོ་སྔ་མོ་གི་བག་ཆགས་དབང་གིས་སྣང་ཡ་ཡོད་རེད་ཟེར། དེ་ག་རེ་རེད་ཟེར་ན། ཤེས་རབ་སྒྲོན་མ། དེ་སློབ་དཔོན་ལེགས་ལྡན་འབྱེད་ཀྱིས་གསུངས་ན། དམུས་ལོང་དང་པོ་ནས་དཔེར་བལྟས་ལོང་ང། དཔེར་བལྟས་ལོང་ང་ཆགས་གཟུགས་ཁྱོན་ནས་མཐོང་མྱོང་མེད་མཁན་གང་ཟག་གཅིག། རྨི་ལམ་བཏང་ཡ་ཡོད་རེད་ལབ་པའི་གཟུགས། ཁ་དོག་དཀར་པོ་དང་དམར་པོ་ལ་སོགས་པའི་གིས་རྨི་ལམ་བཏང་བ་ཡོད་པ་ཡིན་ན། དེ་ལྟ་བུའི་རྨི་ལམ་དེ་གང་འདྲ་བྱས་ནས་སྐྱེས་རེད་ཟེར་ན་བག་ཆགས་ལ་བརྟེན་ནས་འབྱུང་བ་རེད། བག་ཆགས་དེ་ག་དུས་བཞག་རེད་ཟེར། ཚེ་རབས་སྔ་མ་སྔ་མ་ལ་བཞག་པ་རེད་ཡོད་རེད། གསལ་པོ་ཡོད་རེད། ཡིན་དུས་གང་ལ། རྨི་ལམ་གྱི་ཤེས་པ་ག་རེ་སྐྱེ་གི་ཡོད་པ་ཡིན་ན་ཡང་དུས་ངེས་མེད་ཀྱི་བག་ཆགས་གཅིག་ལ་བརྟེན་ནས་འབྱུང་གི་ཡོད་པ་དེ་དཔེ་གསལ་པོ་ཤེས་ཐུབ་རེད། དེ་ཡིན་དུས་ད་ལྟ་བསྒྲེས་ཡོད་སྟངས་དེ་རེད་ད། རེད་བ། ང་ཚོའི་རྗེས་ནས་རྨི་ལམ་གྱི་བག་ཆགས་སྐྱེ་དགོས་ཡ་མི་འདུག་ཉིན་མིན་གང་ལ་ག་རེ་ཡིན་པ་ཡིན་ན་ཡང་གང་ལྟར་དེ་འདྲའི་གཉིད་ལམ་གཏོང་ཡང་དུ་འགྲིག་གི་རེད། རེད་བ། ཉིན་མིན་གོང་གི་ག་རེ་ཡིན་པ་ཡིན་ན་ཉིན་མིན་གོང་གི་ཤེས་པ་དེའི་བག་ཆགས་བཞག་སྟེ་བག་ཆགས་དེའི་ནུས་པ་ལ་བརྟེན་ནས་གཉིད་ལམ་འདི་གཏོང་གི་ཡོད་ར། རེད་བ། འགྲིག་ས་རེད་ཡ།

སྤྱོད་འགྱུར་ཟེར་དུས་དེ་སྣང་བ་ལ་བརྟེན་ནས་བདེ་སྡུག་གི་ལྟས་ཆེ་ཚོར་བ་བདེ་སྡུག་ལ་སོགས་པ་སྐྱེ་ཡ་རྒྱུ་ཡོད་རེད་བ། རེད་དོ། འོ་དེ། སྣང་འགྱུར་དང་སྤྱོད་འགྱུར་གཉིས་ཀའི་ལས་ལས་གྲུབ་པས་ཕན་གནོད་དུ་འགྱུར་ཡང། རིགས་མི་མཐུན་པ་ལ་དགོས་མཁོ་མ་རེད་ལབ་དུས་ལྷ་ལ་དམྱལ་སྣོད་ཀྱི་ལྕགས་སྲེག་སྣང་གི་ཡོད་པ་ཡིན་ན་ཡང་འགྲོ་བ་རིགས་མི་མཐུན་པ་ཡིན་ཙང་སྣང་བ་ཙམ་རེད་མ་གཏོགས་ཚོར་བ་སྡུག་བསྔལ་གཏོང་དགོས་ཀྱི་མ་རེད་ཟེར་བ་དང་འགྲོ་བ་རིགས་མི་མཐུན་པ་ཡིན་ཙང། རིགས་མི་མཐུན་གྱི་ཨ་ནི་སྣོད་རྣམས་སྣང་འགྱུར་གྱི་ལས་ལས་གྲུབ་ལ་སྤྱོད་འགྱུར་གྱི་ལས་ལས་མ་གྲུབ་པས་ཕན་གནོད་དུ་མི་འགྱུར་རོ་ཞེས་ཀྱང་བརྗོད་པར་མི་ནུས་ཏེ། དེ་འདྲ་བྱས་ཏེ་ལབ་པ་ཡིན་ན་ཡང་དེ་ལབ་མི་ནུས་ཏེ། ག་རེ་བྱས་ནས་ཟེར་ན། ཨ་ནི། གཟུགས་སྒྲ་སོགས་ཀྱི་ཡུལ་འགའ་ཞིག་རིགས་མཐུན་པའི་འགྲོ་བ་འགའ་ཞིག་ལ་ཁ་ཅིག་ལ་ཕན་པར་མཐོང་ལ་ཁ་ཅིག་ལ་ཡང་གནོད་པར་མཐོང་བའི་ཕྱིར་རོ། རིགས་འགྲོ་བ། དཔེར་ན་བཤད་པ་ཡིན་ན་རིགས་མཐུན་པའི་འགྲོ་བ་ལ་སྣང་འགྱུར་དང་སྤྱོད་འགྱུར་གཉིས་ཀ་ལས་གྲུབ་པ་རེད་ཟེར་ལབ་སྟེ་དེ་ཡང་ངེས་པ་མི་འདུག་གཟུགས་སྒྲ་ལ་སོགས་པ་འགའ་ཞིག་གང་ཟག་གཉིས་ཀྱི་ཐུན་མོང་དུ་བལྟས་འོང་དུས་གང་ལ་རིགས་མཐུན་པའི་འགྲོ་བ་ཡིན་ཁ་ཅིག་ལ་བཟང་པོ་མཐོང་དགོས་ན་ཁ་ཅིག་ལ་ངན་པ་མཐོང་དགོས་ནི་སོ་སོའི་རྣམ་རྟོག་དང་བག་ཆགས་དེ་དག་ལ་སོགས་པའི་དབང་གིས་རེད་བ། དེ་ཡིན་དུས་གང་ལ་གཞི་གཅིག་ཡིན་པ་ཡིན་ན་ཡང་རིགས་མཐུན་པའི་འགྲོ་བ་དེ་ཚོ་ལ་ཡང་ཕན་པ་དང་གནོད་པ་གཉིས་ཀ་འབྱུང་གི་འདུག་བ། ད་ཡིད་དུ་མི་འོང་བ་མཐོང་ཐོས་མཁན་དེ་ག་རེ་རེད། གཟུགས་སྒྲ་ལ་སོགས་པ་རིགས་མཐུན་པའི་འགྲོ་བ་གཉིས་ཀས་ལྟ་གི་ཡོད་པ་ཡིན་ན། གཅིག་གིས་ཡིད་དུ་མི་འོང་བ་དེ་མཐོང་དུས་དེ་ལ་བརྟེན་ནས་ཚོར་བ་སྡུག་བསྔལ་སྐྱེ་ཡོང་ངོ། གཅིག་གིས་ཡག་པོ་ཅིག་མཐོང་དུས་དེ་གང་ལ་དེ་ལ་བརྟེན་ནས་ཚོར་བ་བདེ་བ་སྐྱེ་གི་ཡོད་རེད། ཡིན་དུས་གང་ལ་རིགས་མཐུན་པའི་འགྲོ་བ་ལ་ཡང་ཚོར་བ་བདེ་སྡུག་མི་འདྲ་བ་སྐྱེ་གི་འདུག་བ། ཅིག་བྱས། དེ་ནས་ག་དྲལ་གྱི་ཕྱག་དང་ཡ་གཟུགས་སྒྲ་སོགས་ཡུལ་འགའ་ཞིག་ལ་རིགས་མཐུན་པའི་འགྲོ་བ་འགའ་ཞིག་ལ། ཡང། ཁ་ཅིག་ལ་ཕན་པར་མཐོང་ལ་ཁ་ཅིག་ལ་གནོད་པར་མཐོང་བའི་ཕྱིར་གཅིག་བྱས་ནང་གི་ཤེས་པ་ལ་གཟུགས་སུ་སྣང་བ་ཙམ་ལས་མ་གཏོགས་པའི་སྣོད་ཀྱང་མི་འགྲུབ་པས་ན་ཟེར་སུས་ཟེར་དུས་སེམས་ཙམ་པ་འདི་སུའི་ཡིད་དུ་འོང་བ་དང་ཡིད་དུ་མི་འོང་པར་རང་མཚན་པར་སྣང་བའི་སྣང་བ་ཙམ་གྱིས་ཕན་གནོད་དུ་འགྱུར་གྱི་སྤྱོད་འགྱུར་ལ་མི་ལྟོས་ཏེ་ཟེར་བ། ནང་ཤེས་རིག་གི་སྣང་བ་ཙམ་མ་གཏོགས་ཕྱི་རོལ་གྱི་གཟུགས་མེད་པ་ཡིན་ཙང་ཡིད་དུ་འོང་བ་དང་མི་འོང་བ། དངོས་གནས་མཚན་ཉིད་པ་ཅིག་ད་ག་རེ་ཡིན་པ་ཡིན་ན་དེ་མཐོང་བ་ད་ག་རང་གི་ཕན་གནོད་འགྱུར་གྱི་རེད་ལབ་དུས་ག་རེ་རེད། ཚོར་བ་བདེ་བ་དང་སྡུག་བསྔལ་ད་ག་རང་སྐྱེ་ཐུབ་ཀྱི་ཡོད་རེད། སྤྱོད་འགྱུར་རོ་ཟེར་ཡ་གི་ལོངས་སྤྱོད་འགྱུར་རོ་ཟེར་ཡ་གི་ལས་ལོགས་ག་ཅིག་ལ་མི་ལྟོས་ཟེར། སྣང་འགྱུར་ད་ག་རང་གི་ཚོར་བ་བདེ་སྡུག་གི་རྟེན་བྱེད་ཐུབ་ཀྱི་ཡོད་རེད།

ང་བོད་ཀྱི་ཚོར་བ་སྡུག་བསྔལ་འདྲེན་ཐུབ་ཀྱི་འདུག་བ། དེ་ནང་ཁྱེད་ཀྱི་སྐྱེ་ནས་སྒྱུ་མའི་ན་ཆུང་ལ་ན་ཆུང་རང་མཚན་པར་སྣང་བ་ན་དེ་ཙམ་གྱིས་ཆགས་པ་སྐྱེ་གི་འདུག་བ། དྲི་བ། དེའི་ཕྱིར། ཨོ་དེ་ལས་དེ་ཚེ་སྐྱེ་ཡིག་འགྲོ་སོང་ཡ། དེ་དང་ག་རེ་དོ་ང། སྐྱེ་ཡིག་ཚེ་འབྱུང་སོ་སྒྲོག་བྲིས་ཡོད་རེད་ད། དེའི་ནང་ལོགས་ལ་གཙོ་བོ་དེ། དོགས་པ་བཀོད་ཀྱི་ཡོད་རེད་ད་དེ། ཡི་གེ་ནས། འགྲོ་བ་རིགས་མཐུན་པའི་སྣོད་རྣམས་ཟེར་རྒྱུ་བ། དེ་ནས་བཟུང་སྟེ་ང་ཚོ་གཅིག་བྱས་ན། ག་འདྲ་སེ་ཅིག་ཡོད་ན་ཧ་གོ་གི་མི་འདུག་རེད་བྱེད་ཚུལ་དཔེ་ཆ་ནང་མི་འདུག་ཨ། དངོས་གནས་བྱས་ན་ཡུང་ཚང་ལྟར་ན་ག་འདྲ་སེ་ཅིག་ཡོང་གོ་བས་བཟོ་རུ་བཅུག་ད་ཡིན་ན་གོ་གྲོང་ཐོབ་ལ་དེ་འདྲ་ཅིག་ཡོང་ས་རེད། དེ་གཅིག་བྱས། གཞན་ཡང་ཟེར་མི་ལྟ་བུའི་ཀུན་གཞི་ལ་དམྱལ་བ་སྣང་བ་དེ་ལྟར་རིག་པ་གཞན་པ་ཞིག་དམྱལ་བ་པ་ལ་ཇི་ལྟར་སྣང་བ་ལྟར་སྣང་ངམ་མི་སྣང་ལྟ། རེད་བ། འོ་ན་སེམས་ཅན་གཅིག་གི་ནི་ཀུན་གཞི་ལ་ནི་སྣོད་བཅུད་ཐམས་ཅད་སྣང་ན་ཟེར་ལབ་ཀྱི་ཡོད་པ་ཡིན་ན། མི་ཡི་གི་ཀུན་གཞི་ལ་དམྱལ་བ་སྣང་གི་ཡོད་པ་ཡིན་ན་སྣང་ཚུལ་དེ་ལ་དམྱལ་བ་པ་ཁོ་ན་ལ་ཇི་ལྟར་སྣང་བ་བཞིན་དུ་སྣང་གི་རེད་པས་སྣང་གི་མ་རེད། ད་དང་པོ་ལྟར་ན་སྣང་གི་རེད་ཟེར་དུས་དམྱལ་སྣང་དེ་དམྱལ་བ་པ་ཁོ་ནའི་ལས་དབང་གིས་གྲུབ་པ་མ་ཡིན་པར་ཐལ་ལོ། མ་ཡིན་པ་ཐ། མི་ཡི་ལས་དབང་གིས་གྲུབ་པའི་ཕྱིར་ཏེ་མི་ལ་སྣང་བ་ཡོད་པའི་ཕྱིར། འདོད་ཅེ་ན་གཞུང་དང་འགལ། སྤྱོད་འཇུག་ལས་རེད། ལྕགས་སྲེག་ས་གཞི། སུ་ཡིས་བྱས། ཨ་ནི་མོ་ཚོགས་དེ་དག་ཅི་ལས་བྱུང། དེས་ན་དེ་དག་ཐམས་ཅད་ནི་སྡིག་སེམས་བྱུང་བར་ཐུབ་པས་གསུངས་ཞེས་པས་གནོད་དོ། དམྱལ་སྣང་དེ་དམྱལ་བ་པ་ཁོ་རང་གི་ཐུན་མོང་མ་ཡིན་པའི་ལས་བསགས་སྟོབས་ཀྱིས་གྲུབ་པ་རེད་ལབ་ཡས་དེ་དེ་རེད་ར་བ་ད་དེ་ཡི་ལྕགས་སྲེག་ས་གཞི་སུ་ཡིས་བྱས་ཟེར་ལབ་དུས་དམྱལ་བའི་ཡི་ལྕགས་སྲེག་ས་གཞི་དེ་བྱེད་པ་པོ་གཞན་པ་སུ་གང་གིས་བྱས་ཆོག་ཅིག་མ་རེད། ད་ག་ནང་བཞིན་ཡི་གེ་ནི་མོ་ཚོགས་ཟེར་ཡང་དང་མེ་ཚོགས་ཟེར་ཡང་གཉིས་ཀ་ཡོད་རེད། ཡིན་པ་ཡིན་འདི་མོ་ཚོགས་ཡིན་ས་རེད། མོ་ཚོགས་ཟེར་ན་ལས་མཁན་ཕོ་མོའི་གི་ཚོགས། ཚོགས་པ་དེ་ཡོད་རེད་བ། འོ་དེ་ཚོ། རྒྱུ་གཞན་པ་གང་ལ་ཡང་བརྟེན་ནས་བྱུང་བ་མ་རེད། དེས་ན་དེ་དག་ཐམས་ཅད་ནི་སྡིག་སེམས་བྱུང་བར་ཐུབ་པས་གསུངས་སོ་ཟེར། བྱས་ཙང་ཀ། ཨ་ནི་ཕ་གི་ལྕགས་སྲེག་ས་གཞི་དང་ང་ཚོ་ད་ཕ་གི་དམྱལ་བར་འགྲོ་འོང་དུས་སྒང་ལ་ལས་མཁན་ཨ་བ་གླང་མགོ་སྡིག་པ་སྦྲུལ་མགོ་ག་རེ་ཡིན་པ་ཡིན་ན་ཡང་པས་མནར་གཅོད་གཏོང་སྟངས་དེ་ཚོ་སྒང་ག་དེ་སྡིག་སེམས་ལས་བྱུང་བ་དེ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་ཞེས་པས་གནོད་དོ། དེ་ལ་སོགས་པ་ཚོས་བསྒོ་བས་ཡང། ཡིན་པར་ཐལ་ཟེར་བ་ད་འདིའི་ནང་བཞིན་བྱས་པ་ཡིན་ན་ང་ཚོ་དམྱལ་བའི་ལྕགས་སྲེག་ས་གཞི་དེ་ཚོ་ཐུ་ཡོད་ཐུན་མོང་མ་ཡིན་པའི་ལས་བསགས་སྟོབས་ཀྱིས་གྲུབ་བསྡད་ཆོག་ཅིག་རེད་བྱ་བྱ་བྱ་ནས་བྱ་ཡིན་པའི་ཕྱིར། ད་ཡིན་པ་ཡིན་ན་ཡང་ལས་མཁན་ཕོ་མོའི་ཚོགས་དེ་དག་དམྱལ་བའི་ལས་མཁན་ཕོ་མོའི་ཚོགས་དེ་དག་ཨ་རེ་ཡ་ང་ཚོ་སྡིག་སེམས་ལས་བྱུང་བ་ཡིན་པར་ཐལ་སྡིག་སེམས་ལས་བྱུང་བ་ཡིན་ན། དཔེར་ན། རེད་བ་གང་ཟག་སོ་སོ་སོ་སོ་གང་ཟག་ལྷས་བྱིན་དམྱལ་བར་འགྲོ་འོང་དུས་སྒང་ལ། དེ་འདྲ་བའི་མནར་གཅོད་གཏོང་མཁན་གྱི་ལས་མཁན་ཨ་བ་གླང་མགོ་དང་སྡིག་པ་སྦྲུལ་མགོ་ཟེར་ཡས་དེ། ཡ། དེ་འདྲ་བའི་གང་ཟག་ལྷས་བྱིན་གྱི་ཐུན་མོང་མ་ཡིན་པའི་ལས་བསགས་སྟོབས་ཀྱིས་གྲུབ་པ་ཡིན་པར་ཐལ། དེ་རྙོག་དྲ་ཚ་པོ་འདུག་ག། འདོད་ར་བ། དེ་འདྲ་བའི་གང་ཟག་མ་ཡིན་པར་ཐལ།

ཡ། རེད་བ། ལྷས་བྱིན་ཁོ་དམྱལ་བར་འགྲོ་འོང་དུས་སྒང་ལ་ལས་མཁན་ཨ་བ་གླང་མགོ་དང་སྡིག་པ་སྦྲུལ་མགོ་ལ་སོགས་པ་དེ་ལས་མཁན་དེ་དག་གིས་མནར་གཅོད་གཏོང་བ་མ་ཡིན་པར་ཐལ་ཡིན་ཕྱིར། མ་ཡིན་པར་ཐལ་དེ་འཁྲུལ་སྣང་ཡིན་པའི་ཕྱིར་མནར་གཅོད་གཏོང་གི་འདུག་དྲན་ནས་ཁོ་རང་འཁྲུལ་བསྡད་པ་མ་གཏོགས་དངོས་ཡོད་གནས་ཚུལ་ལ་ཁོ་རང་ཐོ་བ་རྡུང་མཁན་དང་མདུང་རྩེ་གསུམ་སྙིང་ཁ་བསྣུན་མཁན་ལ་སོགས་པ་གང་ཡང་མེད་པའི་ཕྱིར། མེད་པར་ཐལ། མེད་ན་སྟོང་པ་ཆགས་ཆགས་ཐོལ་བ་དམྱལ་བའི།